ཉམས་ཞིབ་ཞིག་གི་བརྒྱུད་ཨོ་སྟྲེ་ལི་ཡའི་མི་མང་ཆེ་ཤོས་ཤིག་རྒྱལ་ཁབ་ཀྱི་གཞིས་སྤོ་བ་དང་རིག་གཞུང་ལྷན་འཛོམས་དང་འབྲེལ་བའི་སྲིད་བྱུས་ལ་མོས་མཐུན་ཡོད་པ་ཐོན་ཡོད་འདུག་འོན་ཀྱང་ཨོ་སྟྲེ་ལི་ཡའི་ནང་ཡོད་པའི་ཨེ་ཤེ་ཡ་དང། ཨ་ཕི་རི་ཀ་དེ་བཞིན་དཀྱིལ་ཤར་ནས་ཡིན་པའི་མི་རིགས་ལ་མང་ཚོགས་ཀྱི་ཁྲོད་དུ་ལྟ་ཚུལ་ངན་པ་ཞིག་ཡོད་པ་ཐོན་ཡོད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི Scanlon Foundation Research Institute ཞེས་པའི་ཉམས་ཞིབ་ལྟེ་གནས་ཁང་གིས་ཨོ་སྟྲེ་ལི་ཡའི་རྒྱལ་ཁབ་ལ་སྤྱི་ཡོངས་ཀྱི་དཀའ་ངལ་འཕྲད་སྐབས་སྤྱི་ཚོགས་ནང་དེར་གདོང་ལེན་བྱེད་ཚུལ་སྐོར་གནས་ཚུལ་བཀོད་ཡོད་འདུག་ལོ་སྔོན་མའི་ཕྱི་ཟླ་བདུན་པ་དང་དགུ་པའི་ནང་རྟོག་ཞིབ་ཐེངས་གཉིས་གནང་ཡོད་པའི་བརྒྱུད། མཉམ་ཞུགས་གནང་མཁན་རྣམས་ལ་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ཀྱི་འབྲེལ་བ་དང་ལྷིང་འཇགས་སྐོར་དྲི་བ་ཁག་བརྒྱ་དང་བཞི་བཅུ་ཙམ་དྲིས་ནས་སྤྱི་དམངས་ཀྱི་བསམ་ཚུལ་བསྡུ་རུབ་གནང་ཡོད་འདུག། སྙན་ཐོ་དེའི་རྩོམ་སྒྲིག་པ་སློབ་དཔོན Andrew Marcus ལགས་ཀྱིས་ཁོང་གི་ཉམས་ཞིབ་བརྒྱུད་ཨོ་སྟྲེ་ལི་ཡའི་མི་ཚོར་དཀའ་ངལ་འོག་གནོན་ཤུགས་ཆེན་པོ་འཕྲད་སྐབས་དེར་གདོང་ལེན་བྱེད་ཐུབ་པའི་ནུས་པ་ཤུགས་ཆེན་ཡོད་པ་ཐོན་ཡོད་ཅེས་ཁོང་གིས་གསུངས་དོན། The surveys point to། ཉམས་ཞིབ་དེའི་བརྒྱུད་ང་ཚོའི་སྤྱི་ཚོགས་དེ་དཀའ་ངལ་ལ་གདོང་ལེན་དང་འཐབ་འཛིང་ཐུབ་པ་དང་དཀའ་ངལ་འཕྲད་སྐབས་ཐབས་ཤེས་གསར་པ། དེ་བཞིན་གནས་སྟངས་འགྱུར་བར་གོམས་འདྲིས་ཐུབ་པ་ཡོད་པ་ཐོན་ཡོད་པས་མི་མང་པོ་ཞིག་ལ་གནས་ཚུལ་དེ་ཧང་སང་པོ་ཡོང་སྲིད་པ་རེད། རྟོག་ཞིབ་དེར་མཉམ་ཞུགས་གནང་མཁན་མི་ལྔ་སྟོང་ལྷག་ཙམ་ཞིག་གིས་ཚོང་འབྲེལ་རང་དབང་དང། མི་རིགས་སྣ་ཚོགས་ཀྱི་ཕྱི་མི་གཞིས་སྤོ་བ་ལེན་དགོས་པར་མོས་མཐུན་གནང་ཡོད་ཀྱང། མཉམ་ཞུགས་པ་ཡོངས་ཀྱིས་ཨོ་སྟྲེ་ལི་ཡའི་ནང་ཚོགས་སྡེ་ཁག་གཅིག་ཏུ་སྒྲིལ་དགོས་པའི་བསམ་ཚུལ་བཏོན་ཡོད་འདུག། We ask do you think that governments ང་ཚོས་དྲི་བ་གཅིག་གི་ནང་གཞུང་གི་ངོས་ནས་ཨོ་སྟྲེ་ལི་ཡའི་ནང་ཡོད་པའི་གྲངས་ཉུང་མི་རིགས་ཅན་གྱི་རིག་གཞུང་ཉར་ཚགས་ཆེད་འགྲོ་གྲོན་བཏང་དགོས་མིན་དྲིས་སྐབས། ལན་འདེབས་གནང་མཁན་གསུམ་ཆ་གཅིག་གིས་དེར་མོས་མཐུན་ཡོད་ཀྱང་གསུམ་ཆ་གཉིས་ཙམ་ཞིག་གིས་དེར་མོས་མཐུན་མེད་པ་ཡིན་འདུག། དེ་བཞིན་རྟོག་ཞིབ་དེའི་བརྒྱུད་ནད་ཡམས་སྐབས་ཨོ་སྟྲེ་ལི་ཡའི་ནང་ཕྱི་མིར་སྡང་འཛིན་ཤུགས་ཆེན་ཡོད་པ་ཐོན་ཡོད་འདུག་ལྷག་པར་དུ་ཨོ་སྟྲེ་ལི་ཡའི་ནང་ཡོད་པའི་ཨེ་ཤེ་ཡ་དང་ཨ་ཕི་རི་ཀ་དེ་བཞིན་དཀྱིལ་ཤར་ནས་ཡིན་པའི་མི་རིགས་ལ་ལྟ་ཚུལ་ངན་པ་ཡོད་པ་ཐོན་ཡོད་འདུག་ལན་འདེབས་མཁན་མི་བརྒྱ་ཆ་བཞི་བཅུ་ཞེ་དགུ་ཙམ་ཞིག་གིས། ཨི་རག་དང། སུ་དཱན་མི་རིགས་ལ་ལྟ་ཚུལ་ཧ་ཅང་ངན་པ་ཡོད་པ་དང་ཡང་ན་ལྟ་ཚུལ་གང་འཚམ་ངན་པ་ཡོད་པ་བཤད་ཡོད་འདུག་དེ་མཚུངས་མི་བརྒྱ་ཆ་བཞི་བཅུ་ཞེ་བདུན་ཙམ་ཞིག་གིས་རྒྱ་རིགས་ལ་ལྟ་ཚུལ་ངན་པ་ཡོད་པ་འགྲེལ་བརྗོད་གནང་ཡོད་འདུག་དེ་ཡང་མི་རིགས་དབྱེ་འབྱེད་ལྷན་ཚོགས་ཀྱི་འགན་འཛིན Chin Tan ལགས་ཀྱིས་གསུང་འཕྲིན་ཞིག་གི་བརྒྱུད། ཨོ་སྟྲེ་ལི་ཡའི་ནང་རིམ་བཞིན་གནས་སྟངས་ཡར་རྒྱས་འགྲོ་བཞིན་ཡོད་ཀྱང་ང་ཚོས་མུ་མཐུད་ཤུགས་རྒྱག་དགོས་པའི་གནད་དོན་མང་པོ་ཞིག་ཡོད་ཅེས་ཁོང་གིས་དེ་ལྟར་གསུངས་ཡོད་འདུག།
It is important to constantly reinforce. ང་ཚོས་མུ་མཐུད་ཨོ་སྟྲེ་ལི་ཡའི་ནང་མི་རིགས་དབྱེ་འབྱེད་དང་འཐེན་འཁྱེར་བྱེད་པར་བཟོད་སྲན་ཅི་ནས་མེད་པ་དང། དེ་བཞིན་ང་ཚོའི་སྤྱི་ཚོགས་ནང་མི་རིགས་སྣ་མང་གི་ཚོ་སྡེ་ཡོངས་མཉམ་ཞུགས་དགོས་པ་ཡིན། ལྷག་པར་དུ་ང་ཚོའི་འགོ་ཁྲིད་རྣམ་པས་དུས་རྟག་ཏུ་མི་རིགས་སྣ་ཚོགས་པ་དང། མི་རིགས་འདྲ་མཉམ་གཉིས་ཨོ་སྟྲེ་ལི་ཡའི་རྒྱལ་ཁབ་ཀྱི་མེད་དུ་མི་རུང་བའི་ཁྱད་ཆོས་ཡིན་པ་ནན་གྱིས་གསལ་ཁ་འདོན་དགོས། དེ་བཞིན་དེ་སྔོན་གྱི་ལོ་འགའ་ཤས་བཞིན་རྟོག་ཞིབ་དེར་མཉམ་ཞུགས་མཁན་མང་པོ་ཞིག་གིས་ཁ་ཆེའི་མི་རིགས་ལ་ལྟ་ཚུལ་ངན་པ་བཅངས་ཡོད་པར་འགྲེལ་བརྗོད་གནང་ཡོད་འདུག་དེ་ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་མི་བརྒྱ་ཆ་བཞི་བཅུ་ཞེ་གཅིག་ཙམ་ཞིག་གིས་ཁ་ཆེའི་མི་རིགས་ལ་ལྟ་ཚུལ་ངན་པ་ཡོད་པ་ཐོན་ཡོད་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་མི་བརྒྱ་ཆ་གསུམ་སོ་བདུན་ཙམ་ཞིག་གིས་ཁོང་ཚོར་ལྟ་ཚུལ་ངན་པ་ཡོད་པར་འགྲེལ་བརྗོད་བྱས་ཡོད་འདུག་ཡང་ཨེ་ཤེ་ཡ་ནས་ཡིན་པའི་ཨོ་སི་ཀྲི་ལི་ཡའི་མི་རིགས་རྣམས་ཀྱིས་ཁོང་ཚོར་མི་རིགས་དབྱེ་འབྱེད་ཤུགས་ཆེན་ཚོར་གྱི་ཡོད་པར་འགྲེལ་བརྗོད་བྱས་ཡོད་འདུག་ཨེ་ཤེ་ཡའི་ལུང་པ་ཁག་ཏུ་སྐྱེས་པའི་ལན་འདེབས་མཁན་མི་བརྒྱ་ཆ་ལྔ་བཅུ་ང་ལྔ་ཙམ་ཞིག་གིས་མི་རིགས་དབྱེ་འབྱེད་ཀྱི་གནད་དོན་དེ་དཀའ་ངལ་ཧ་ཅང་ཆེ་བ་དང་ཡང་ན་དཀའ་ངལ་གང་འཚམ་ཆེན་པོ་ཡིན་པར་འགྲེལ་བརྗོད་བྱས་ཡོད་འདུག་ཡང་མི་བརྒྱ་ཆ་གསུམ་སོ་དགུ་ཙམ་ཞིག་གིས་ཁོང་ཚོར་དངོས་སུ་མི་རིགས་དབྱེ་འབྱེད་མྱོང་ཡོད་པ་བརྗོད་ཡོད་འདུག་དེ་ཡང་ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་རྒྱ་རིགས་ལ་དམིགས་པའི་རྟོག་ཞིབ་ཞིག་བྱས་ཡོད་པ་ལས་མི་རིགས་དབྱེ་འབྱེད་མྱོང་ཡོད་མཁན་མང་པོ་ཞིག་གིས་དེའི་སྐོར་ལ་ལན་འདེབས་བྱེད་འདོད་མེད་པ་ཐོན་ཡོད་འདུག། སློབ་དཔོན Markus ལགས་ཀྱིས་གསུངས་དོན། And this could be a result. ལན་འདེབས་མི་བྱེད་པ་དེ་ནི་རྒྱ་རིགས་ཀྱི་ལམ་སྲོལ་བཞིན། ཁོ་ཚོས་སྒེར་གྱི་འཚོ་བ་སྡུག་པོ་དེ་གཞན་ལ་བཤད་ནས་རང་ཉིད་ལ་དོ་སྣང་སླེབས་བཅུག་འདོད་མེད་པ་རེད་བསམ་གྱི་འདུག་ལྷག་པར་དུ་རྒྱ་རིགས་བརྒྱ་ཆ་ཉིས་རྩ་གཉིས་ཙམ་ཞིག་གིས་ཏོག་དབྱིབས་ནད་ཡམས་བྱུང་བ་ནས་བཟུང་ཁོ་ཚོར་དབྱེ་འབྱེད་མང་བ་མྱོང་ཡོད་པར་འགྲེལ་བརྗོད་གནང་ཡོད་འདུག། Victoria ནང་ཡོད་པའི Asian Australian Alliance ཞེས་པའི་ཚོགས་ཁོངས་འགན་འཛིན Molina Asthana ལགས་ཀྱིས། ཁོང་ཚོས་ན་ནིང་ལོར་དྲ་ཚིགས་ཤིག་འགོ་བཙུགས་ནས་དེའི་བརྒྱུད་ཏོག་དབྱིབས་ནད་ཡམས་སྐབས་ཨོ་སི་ཀྲི་ལི་ཡའི་ཨེ་ཤེ་ཡའི་མི་རིགས་རྣམས་ལ་མི་རིགས་དབྱེ་འབྱེད་དང་མཐོང་ཆུང་བྱས་པའི་གནས་ཚུལ་སྙན་སེང་ཞུ་རྒྱུ་ཡོད་འདུག Asthana ལགས་ཀྱིས་གསུངས་དོན། དྲ་ཚིགས་དེའི་བརྒྱུད་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་ནས་ང་ཚོར་གནས་ལུགས་སྙན་སེང་ཐེངས་ལྔ་བརྒྱ་ཙམ་འབྱོར་བྱུང། དེ་ལས་འབྱུང་རྐྱེན་བརྒྱ་ཆ་དྲུག་ཅུ་ཙམ་ཞིག་མི་རིགས་མཐོང་ཆུང་བྱེད་པ་དང་ཚིག་རྩུབ་སྨྲ་བ་དེ་བཞིན་ཐུ་ལུ་ཤོད་པ་གསུམ་རེད་འདུག་དེ་ཡང་འབྱུང་རྐྱེན་དེ་དག་མང་ཤོས་ཤིག་སྲང་ལམ་དང་ཚོང་ཁང་ཁག་ན་འཕྲད་ཀྱི་ཡོད་པ་དང་འབྱུང་རྐྱེན་བརྒྱ་ཆ་དགུ་བཅུ་ཙམ་ཞིག་འབྲེལ་ཡོད་འཛིན་སྐྱོང་ལ་སྙན་སེང་ཞུས་མེད་པ་ཡིན་འདུག་ཡང Asthana ལགས་ཀྱིས་གསུངས་དོན།
ང་ཚོས་ད་བར་དཀའ་ངལ་དེར་གདོང་ལེན་ཆེད་ཐབས་ཤེས་ལག་བསྟར་ག་རེ་བྱས་ཡོད་དམ། ད་ནས་བཟུང་ཐབས་ལམ་ལ་འགྱུར་བ་ཇི་ལྟར་གཏང་འཆར་ཡོད་དམ། དཀའ་ངལ་དེ་གསར་འགྱུར་བརྒྱུད་ལམ་ན་ལྟ་ཚུལ་ཇི་ལྟར་རེད་འདུག་གམ། རྒྱལ་ཡོངས་སུ་དཀའ་ངལ་དེ་སེལ་ཐབས་སུ་འཆར་གཞི་ག་རེ་བསྒྲིགས་ཡོད་པ་སོགས། བསམ་བློ་གཏིང་ཟབ་པོ་གཏང་དགོས། ང་ཚོའི་རེ་བ་ལ་དངོས་ཡོད་ཀྱི་ལག་བསྟར་བརྒྱུད་གནས་སྟངས་ཡར་རྒྱས་འགྲོ་བའི་རེ་བ་ཡོད། གནས་ཚུལ་དེ་ནི SBS གི་གསར་འགོད་པ Philippa Carisbrooke ལགས་ཀྱིས་ཕྱོགས་བསྒྲིགས་གནང་བ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།